ཕ་ཡུལ་གླེང་སྟེགས། ཕ་ཡུལ་གངས་ལྗོངས་ལ་ལྟ་བའི་གླེང་ཚན་ཞིག་ཡིན། ལས་རིམ་འདི་ནི་གཙོ་བོ་བོད་ནང་གི་བོད་མི་ཚོའི་གནས་སྟངས་སྐོར་བགྲོ་གླེང་ཞུ་ས་ཞིག་ཡིན། ང་ཚོས་ལས་རིམ་འདི་བརྒྱུད་ནས་བོད་ཀྱི་ནང་གི་གནས་སྟངས་ལ་དོ་སྣང་སྔར་ལས་ལྷག་པ་བྱེད་ཡོང་ཐབས་བྱེད་ཀྱི་ཡོད། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་པ་སངས་སྐྱིད་དང། ང་པད་མ་རྡོ་རྗེ་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནང་ཡོད་པའི་ཨ་རིའི་རླུང་འཕྲིན་ཁང། VOA། གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དྲུག

ཐོག་མར་བོད་དོན་དང་འབྲེལ་བའི་གསར་འགྱུར་དེ་ཚོ་སྙན་སྒྲོན་ཞུ་རྒྱུར། སྤྱི་ལོ་ཉིས་སྟོང་བཅུ་དགུའི་སྤྱི་ཟླ་ལྔ་པའི་ཚེས་བཅུ་གཉིས་རེས་གཟའ་ཉི་མའི་སྔ་དྲོ་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་རྟེན་མཆོག་སྤྱན་སྔར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་བྱང་སེམས་སྡོམ་པ་འབོགས་ཆོག་མཛད་པ་དང་སྦྲགས་ཏེ་ཨུ་རུ་སུའི་གསོག་པོད་དད་ལྡན་པ་རྣམས་གཙོ་བོ་ཇི་ལྟར་གསོལ་འདེབས་ཞུས་པའི་དོན་ལྟར་ཐེངས་འདིའི་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་ནས་མཛད་པའི་ལམ་གཙོ་རྣམ་གསུམ་དང་རྒྱུད་བླ་མའི་བཀའ་ཆོས་ཁག་རེ་ཞིག་མཇུག་སྒྲིལ་མཛད་ཡོད་པ་རེད། ཁ་སང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་ཀྱི་ཉིན་མཐའ་མར། སྟོན་པའི་བཀའ་དྲིན་གྱི་བཀའ་སློབ་རིང་པོ་ཞིག་མཛད་པའི་རྗེས་སུ། བྱང་ཆུབ་སེམས་དཔའི་འབོགས་ཆོག་གི་གསུང་ཆོས་དེ་ཚོ་རེ་ཞིག་མཇུག་སྒྲིལ་མཛད་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་གསར་འགྱུར་དྲ་རྒྱའི་ཐོག་སོགས་ལ་གནས་ཚུལ་བཀོད་འདུག་ཐེངས་འདིའི་གསུང་ཆོས་སུ་ཨུ་རུ་སུའི་སོག་པོའི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་པའི་ཆོས་ཞུ་བ་ཁྱོན་བསྡོམས་བདུན་སྟོང་ལྷག་ཙམ་ཞིག་བཅར་ཡོད་པ་དང། རྒྱལ་ཁབ་ཡང་དྲུག་ཅུ་ལྷག་ཙམ་ཞིག་ནས་ཆོས་ཞུ་བ་བཅར་ཡོད་པའི་གནས་ཚུལ་ཐོན་པ་དང་དེ་བཞིན་དྲ་རྒྱ་ཁག་གི་ཐོག་ལ་ཐད་ཀར་རྒྱང་བསྲིངས་དང་དྲ་རྒྱའི་ཐོག་ནས་གསུང་ཆོས་ཞུས་ཡོད་པ་སོགས་གནས་ཚུལ་ཐོན་ཡོད་པ་རེད། ཡང་གནས་ཚུལ་ཐོན་གསལ་བྱས་ན། ཟླ་བ་དེའི་ཚེས་བདུན་ཉིན་མོ་བོད་ཀྱི་ཡུལ་ཤུལ་ས་ཁུལ་གྱི་ཁུལ་དུ་གངས་ཆེན་པོ་བབས་པ་ལ་བརྟེན་ནས་རི་ཉིལ་བའི་དོན་རྐྱེན་བྱུང་ཡོད་པ་དང། ཡུལ་ཤུལ་གྱི་ས་ཁུལ་ཁག་གཅིག་གི་ནང་དུ་སྒོ་ཕྱུགས་སེམས་ཅན་བརྒྱ་ལྷག་ལ་གངས་བབས་པའི་རྐྱེན་གྱིས་དཀའ་ངལ་ཆེན་པོ་ཞིག་འཕྲད་ཡོད་པ་སོགས་གནས་ཚུལ་ཐོན་པ་དང། སྤྱིར་བོད་ཀྱི་ས་ཁུལ་མང་པོ་ཞིག་གི་ནང་ད་ལོའི། དགུན་དུས་ཀྱི་སྐབས་སུ་ཡང་རི་ཉིལ་བ་དང་གངས་ཆེན་པོ་བབས་པའི་དཀའ་ངལ་གྱིས་སྒོ་ཕྱུགས་སེམས་ཅན་ལ་དཀའ་ངལ་ཆེན་པོ་ཞིག་འཕྲད་པ་སོགས་གནས་ཚུལ་བྱུང་ཡོད་པ་དང། ཡང་ད་ལོ་བོད་ཀྱི་མགོ་ལོག་དང་རྫ་སྟོད་སོགས་ཀྱི་ཁ་ས་ཁུལ་གྱི་ནང་དུ། སེམས་ཅན་མང་པོ་འཆི་རྨས་ཀྱི་གནས་ཚུལ་བྱུང་པ་སོགས་གསར་འགྱུར་ཁག་གི་ནང་ཐོན་བཞིན་ཡོད་པ་རེད། དེ་བཞིན་དུ། ཡུས་ཧྲུའུ་ས་ཁུལ་དུ་ད་རེས། གངས་ཆེན་པོ་བབས་ཏེ་རི་ཉིལ་བའི་གནས་ཚུལ་གྱི་སྐབས་སུ་ཡུས་ཧྲུའུ་རྫོང་གི་རག་ཤུལ་སྨད་ས་ཁུལ་ནང་དུ་བོད་མི་གཉིས་འདས་གྲོངས་དུ་གྱུར་ཡོད་པའི་གསར་འགྱུར་ཡང་ཐོན་བཞིན་ཡོད་པ་དང་ཡིན་ན་ཡང་དེ་ཚོའི་ཐོག་ལ་གསར་འགྱུར་ར་འཕྲོད་པ་ཞིག་བྱུང་མེད་པ་སོགས་གནས་ཚུལ་འཁོད་ཡོད་པ་རེད། ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིང་ཐོན་ཨ་རིའི་རླུང་འཕྲིན་ཁང་གི་ཕ་ཡུལ་གླེང་སྟེགས་ཀྱི་ལས་རིམ་དེའི་ནང་ཨ་མེ་རི་ཀའི་གྲོས་ཚོགས་གོང་མའི་ཆབ་སྲིད་ཚོགས་པ་གཉིས་ཀའི་འཐུས་མི་ཁག་ཅིག་ནས་ཨ་རིའི་གཞུང་གི་རྒྱལ་སྤྱིའི་ཆོས་དད་རང་དབང་གི་གཞུང་ཚབ་ཆེན་མོ་མཆོག་ལ་ཨ་མེ་རི་ཀའི་གཞུང་ནས་བོད་མིའི་ཆོས་དད་རང་དབང་དང ྋགོང་ས་སྐུ་ཕྲེང་རྗེས་མའི་ཡང་སྲིད་ཀྱི་ཐད་རྒྱ་ནག་ཐེ་བའི་སྲིད་གཞུང་སུ་ཞིག་ལ་ཡང་ཐེ་ཇུས་བྱེད་དབང་མེད་པའི་ཐད་ཨ་མེ་རི་ཀའི་གཞུང་ནས་འགན་ལེན་དང་རྒྱབ་སྐྱོར་ཞུ་རྒྱུ་ཡིན་ཞེས་ཞུ་ཡིག་གི་འབོད་སྐུལ་ཞིག་གནང་ཡོད་པ་རེད་དེ་ཚོའི་སྐོར་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་གཞོན་པ་བུ་ཆུང་ཚེ་རིང་ལགས་ལ་དེ་ནས་བཅར་འདྲི་ཞུ་གི་ཡིན། བུ་ཆུང་ལགས་ཨ་ནི་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་ཁག་ཅིག་ནས་ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་གཙོ་མཆོག་ལ་ཡ་བྱས་ཡིག་ཅིག་ཕུལ་བྱས་ད་བོད་ནང་གི་ཆོས་དད་རང་དབང་འགན་སྲུང་ཡོང་ཡ་ཆེད་དུ་ཨ་མི་རི་ཀའི་རྒྱབ་སྐྱོར་ཞུ་དགོས་པ་དང་ལྷག་པར་དུ་གོང་ས་མཆོག་གི་སྐུའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ཐད་ལ་བོད་མི་ཚོའི་ཆོས་དད་ཀྱི་འགྲོ་ལུགས་ལྟར་འགན་ལེན་ཐུབ་པ་ཞིག་དགོས་རེད་ཅེས་ཅེས་འབོད་སྐུལ་ཞུས་ཡོད་ས་རེད་དང་པོ་དེ་ལ་ཡ། ནང་དོན་གཙོ་བོ་དེ་ངོ་སྤྲོད་ཞིག་གནང་དང། ད་རེས་ཕྱག་བྲིས་འདི་ཕུལ་མཁན་དེ་ཨ་རིའི་གྲོས་ཚོགས་གོང་མའི་ཕྱི་འབྲེལ་ཚོགས་ཆུང་གི་གཙོ་འཛིན་གཉིས་གཙོས་པའི་ཁོང་ཚོ་ཁྱོན་བསྡོམས་ནས་འཐུས་མི་བཅུ་གཅིག་གིས་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་མོས་ཀྱི་གཞུང་ཚབ་ལ་ཕུལ་བའི་ཕྱག་བྲིས་ཆགས་བསྡད་རེད་ཕྱག་བྲིས་དེའི་ནང་ནང་དོན་དོན་དག་གསུམ་ཆགས་བསྡད་རེད་དོན་དག་དང་པོ་དེ་ཁྱོན་ཡོངས་ནས། ཆོས་དད་རང་མོས་ཀྱི་གནད་དོན་འདི་ཨ་མི་རི་ཀའི་ཕྱི་སྲིད་ཀྱི་ཅིག་སྲོག་ཤིང་ལྟ་བུ་ཅིག་ཉར་དགོས་ཀྱི་ཡོད་པ་འདི་གྲོས་ཚོགས་ཀྱི་དགོངས་གཞི་ཡིན་ཟེར་ཡ་ཅིག་ཁོ་རང་གསལ་པོ་ཅིག་བཟོས་བྱས་སྒྲོམ་གཞི་འདིའི་འོག་ལ། བོད་ནང་ལོགས་ཀྱི་བོད་མི་ཚོའི་ཆོས་དད་རང་མོས་དང་ལྷག་པར་དུ་རྒྱལ་བ་རིན་པོ་ཆེའི་སྐུའི་ཡང་སྲིད་གནད་དོན་འདི་བོད་ནང་གི་བོད་མི་ཙམ་མེད་པར་ཨ་མི་རི་ཀ་ནང་ལོགས་ཡོད་པའི་ཅིག་མི་མང་ཚོས་ཡིན་ན་འདིའི་ཐོག་ལ་ཅིག་ཆོས་དད་རང་མོས་ཀྱི་གནད་དོན་འདིའི་ཐོག་ནས་ཅིག་ཐུགས་སྣང་ཡོད་པ་དང་དོ་སྣང་ཡོད་པ་དང་འདིའི་ཐོག་ལ་ཅིག་འབྲེལ་བ་ཆགས་ཀྱི་ཡོད་པ་དེ་གསལ་པོ་ཤོད་པ་དེ་གཅིག་ཆགས་ཡོད། གསུམ་པ་དེ་ལ་བོད་ནང་གི་བོད་མིའི་གི་ཅིག་ད་ཆོས་ལུགས་ཀྱི་འགྲོ་ལུགས་དང་ལྷག་པར་དུ་ཅིག་ཡང་སྲིད་ངོས་འཛིན་བྱེད་སྟངས་འདིའི་ནང་ནས་རྒྱལ་བ་རིན་པོ་ཆེའི་ཡང་སྲིད་ངོས་འཛིན་བྱེད་སྟངས་ལྟ་བུ་འདི་ཡིན་པ་ཡིན་ན་བོད་མིའི་འགྲོ་ལུགས་ཐོག་ནས་བྱས་པ་མ་གཏོགས་འདིའི་ནང་གཞུང་གཞན་ཅིག་གིས་འདིའི་ནང་ཐེ་ཇུས་བྱེད་པ་འདི་ལ་ཨ་མི་རི་ཀས་གི་ཅིག་ངོས་ལེན་མ་བྱས་པ་མ་ཚད་དེའི་ཐོག་ལ་རྒྱལ་སྤྱིའི་ནང་ལ་ཡིན་ན་ཅིག་དེ་འདྲ་མི་ཡོང་བ་ཅིག་ཨ་མི་རི་ཀའི་གཞུང་ནས་སྣེ་ཁྲིད་ཅིག་ལས་གཞི་སྤེལ་དགོས་ཀྱི་འདུག་ཟེར་ཡ་ད་དོན་དག་རྡོག་རྡོག་འདི་ཚོ་གསུམ་ཆགས་ཡོད།
ལོ་སོ། བུ་ཆུང་ལགས་ད་ད་རེས་ཕྱག་བྲིས་ཕུལ་མཁན་གྲས་ཀྱི་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་དེ་ཚོ་ད་གཙོ་བོར་དེ་ཨ་རིའི་ཕྱི་འབྲེལ་ལས་དོན་གྲོས་ཚོགས་གོང་མའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་ལ་སོགས་པ་དབུ་ཁྲིད་ཁག་ཡིན་ས་རེད་ཁོང་ཚོ་སུ་སུ་རེད་ནི་ངོ་སྤྲོད་ཞིག་གནང། ལགས་ད་ལྟ་ངས་བཀའ་མོལ་བྱུང་བ་ནང་བཞིན་གྲོས་ཚོགས་གོང་མའི་གི་ཕྱི་འབྲེལ་ཚོགས་ཆུང་གི་ད་གྲོས་ཚོགས་གོང་མ་དེ་སྤྱི་མཐུན་ཚོགས་པ་ཁོང་ཚོ་གི་ད་ད་དབང་འོག་ཏུ་ཡོད་པ་ཡིན་པ་ཡིན་ཙང་དེའི་གི་གཙོ་འཛིན་དེ་ཕྱི་འབྲེལ་ཚོགས་སྤྱི་འཛིན་ཚོགས་པའི་སྐུ་ཞབས Jim Risch ཞེས་ཨའི་ད་ཧོ་ནས་ཁོང་ཆགས་བསྡད་པ་རེད། དེའི་དམངས་གཙོ་ཚོགས་པའི་དེའི་གཙོ་བོ་དེ New Jersey ནས་ཡིན་པའི་སྐུ་ཞབས Bob Menendez ཁོང་རྣམ་གཉིས་སྣེ་ཁྲིད་ནས་ད་ལྟའི་ཕྱག་བྲིས་དེ་འདི་བྱུང་བ་རེད། དེའི་ནང་ལོགས་ལ་ད་ལྟ་ཁོང་རྣམ་མཚན་རྟགས་བཅོ་ལྔའི་ནང་ལ་བདུན་དེ་སྤྱི་འཛིན་ཚོགས་པ་ནས་ཆགས་བསྡད་པ་རེད། དེའི་ནང་ནས་དོ་སྣང་ཡོང་དགོས་ཡ་གཅིག་དེ་དཔེར་ན Utah ནས་སྐུ་ཞབས Mitt Romney། དེ་སྔ་ཡིན་ན་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུ་ལ་བཞེངས་མྱོང་མཁན་ཆགས་བསྡད་པ་རེད། ཁོ་རང་སྤྱི་མཐུན་ཚོགས་པ་ནང་གནད་འགག་ཆེ་འཐུས་མི་ཞིག་ཆགས་བསྡད་པ་རེད། དེ་ནང་བཞིན་སྐུ་ཞབས John Barrasso Wyoming ལྟ་བུ་ཁོང་ཡིན་པ་ཡིན་ན་དེ་སྔ་རྒྱ་ནག་གཞུང་གིས་ཁོང་ཚོའི་གི་སྣེ་ཁྲིད་ནས་ཕ་གི་རྒྱ་ནག་ལ་གཟིགས་སྐོར་ཕེབས་བྱས་བོད་གནས་ཚུལ་ཐོག་ལ་ཁོང་ཚོའི་གི་རྒྱ་ནག་གི་བཀོད་ཇུས་འོག་ལ་ཅིག་གཏོང་ཐུབ་པའི་ཐབས་ཤེས་རྣམ་པ་དེ་ཆགས་བསྡད་པ་རེད། ད་དམངས་གཙོ་ཚོགས་པ་ནས་ཆ་བཞག་པ་ཡིན་ན་སྐུ་ཞབས Cory Booker New Jersey ནས་ཁོང་ད་ལྟ

འདི་ནང་ཡོད། ལགས་སོ། ད་ཕྱག་ཡིག་འདིའི་ནང་ལ་ཡང་གཙོ་བོ་འདི་ཨ་མི་རི་ཀའི་སྲིད་གཞུང་གཅིག་པུ་མ་ཡིན་པར། རྒྱལ་སྤྱིའི་སྤྱི་ཚོགས་མཉམ་འབྲེལ་གྱི་ཐོག་ནས་ད་བོད་ཀྱི་ནང་པའི་ཆོས་དད་ཀྱི་མི་དམངས་ཚོའི་ཀྱི་རང་དབང་དེ་ཚོ་སྲུང་སྐྱོབ་བྱེད་ཡག་ལ་ཡང་མཉམ་འདེགས་ཀྱི་རོགས་རམ་བྱེད་དགོས་འདུག་ཟེར་དུས་ཨ་རི་གཅིག་པོ་མིན་བྱས་སྣེ་ཁྲིད་བྱས་རྒྱལ་སྤྱིའི་སྤྱི་ཚོགས་ལ་འབོད་སྐུལ་གཅིག་ཞུས་ཡོད་ཟེར་བ་བུ་ཆུང་ལགས་དགོངས་འཆར་དེ། ལགས་རེད་ད་ག་རང་ཆགས་དེ་ད་ལྟ། ཁོ་རང་ཚོ་ཕྱག་བྲིས་ནང་ང་ཚོས་ཀྱི། ད་ང་ཚོས་ཟེར་དུས་གྲོས་ཚོགས་ནས་ཞུ་དགོས་རེད་ད་གྲོས་ཚོགས་ནས་ཁྱེད་རང་ཚོ་ལ་ཨ་རིའི་འཛིན་སྐྱོང་ལ་འབོད་སྐུལ་ཞུ་ཡ་ལ་ཨ་རིའི་གཞུང། གི། སྣེ་ཁྲིད་བྱས་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ད། རྒྱལ་བ་རིན་པོ་ཆེའི་སྐུའི་ཡང་སྲིད་ལྟ་བུ་ཡིན་པ་ཡིན་ན་བོད་མིའི་ཆོས་ལུགས་ཀྱི་འགྲོ་ལུགས་འོག་ཏུ། ཕྱིན་པ་མ་གཏོགས། པེ་ཅིན་ཡིན་ནའང་གཞུང་གཞན་སུ་གཅིག་གིས་ཀྱི་བཀོད་ཇུས་འོག་འགྲོ་མ་འཇུག་པའི་བཟོ་དགོས་ཀྱི་ཡོད་རེད་ཟེར་ཡ་ཅིག་འདི་འདིའི་ནང་གསལ་པོ་ཞིག་བརྗོད་གནང་བཞག། བུ་ཆུང་ལགས་ཀྱིས་ད་རིང་གི་ཕྱག་ཡིག་འདི་ད་སྔོན་བྱུང་མྱོང་མེད་པ་ཅིག་ལ་གཟིགས་ཀྱི་ཡོད་ན་ཡང་མེད་ན་ཨ་རིའི་གཞུང་གི་གྲོས་ཚོགས་གོང་འོག་གཉིས་ཀའི་འཐུས་མི་ཚོས་དུས་རྒྱུན་དུ་ནས་འདི་ལྟ་བུའི་ད་འབོད་སྐུལ་མང་པོ་ཅིག་ཞུས་བསྡད་པ་ཅིག་ཆགས་ཀྱི་ཡོད་ན།

མ་འོས་པ་མཐོང་གི་ཡོད་པ་དང་དེའི་ཐོག་ལ་རྒྱལ་སྤྱིའི་སྤྱི་ཚོགས་ནས་ལངས་ཕྱོགས་གསལ་པོ་ཅིག་སྟོན་དགོས་ཀྱི་ཡོད་པ་དེ་ཨ་མི་རི་ཀའི་གྲོས་ཚོགས་ནས་ཚོར་གྱི་འདུག་གྲོས་ཚོགས་ཙམ་མ་ཚད་པར་འཛིན་སྐྱོང་ནས་ཚོར་བྱས་བར་སྐབས་གཅིག་ནས་འཛིན་སྐྱོང་མཛད་གཙོ་ཐ་ན་ད་ལྟ་རྒྱལ་སྤྱིའི་ཆོས་དད་རང་མོས་ཀྱི་གཞུང་ཚབ་སྐུ་ཞབས Sam Brownback ཁོ་རང་རང་གིས་ཅིག་ཧོང་ཀོང་དང་ཐའེ་ཝན་ལ་སོགས་པར་ཕེབས་པའི་སྐབས་ལ་ཅིག་བཀའ་མོལ་གནང་ཕྱོགས་འདི་ནས་ཡང་སྲིད་ཐོག་ལས་ནས་ཅིག་ད་ག་རང་ཅིག་གསུངས་གནང་ཡོད། ཨ་རིའི་འཛིན་སྐྱོང་ངོས་ནས་ཅིག་གྲོས་ཚོགས་ལ་ཉན་ཞིབ་སྒང་ལ་བཀའ་མོལ་གནང་དུས་ད་ག་རང་གཅིག་གསུངས་གནང་ཡིན་དུས་ད་ལྟའི་ཕྱག་བྲིས་འདིས་ཀྱིས་ཨ་རིའི་འཛིན་སྐྱོང་དང་གྲོས་ཚོགས་གཉིས་ཀྱིས་ཅིག་བསམ་མཐུན་ཐོག་ནས་བསམ་པ་གཅིག་འདྲའི་ཐོག་ནས་ཅིག་བསམ་ཚུལ་བཏོན་གྱི་ཡོད་པ་བསམ་ཚུལ་འདིས་ཀྱིས་ཨ་རིའི་མང་ཚོགས་ཀྱི་བསམ་ཚུལ་ཤུགས་ཆེན་པོ་མཚོན་གྱི་ཡོད་པ་དེ་ད་ལྟ་ཆབ་སྲིད་ཀྱི་གནད་འགག་ཆེ་གྲས་ཁོང་རྣམ་ཚོས་ཕྱག་བྲིས་འདི་བྲིས་པ་རེད་གསུངས། ལགས་སོ་ལྷག་བར་དུ་ཕྱག་བྲིས་འདིའི་ནང་ལ་ཡང་ཤུགས་ཆེན་པོའི་ཐོག་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་རྗེས་མ་དེ་ངོས་འཛིན་ཞུ་ཕྱོགས་ཐོག་ལ་ཡང་ད་སྲིད་གཞུང་པེ་ཅིན་ཚུད་པའི་སྲིད་གཞུང་སུ་གཅིག་གིས་ཐེ་ཇུས་བྱེད་ཡག་ལ་དབང་ཅིག་ཡོག་མ་རེད་ཟེར་དུས་སེམས་པ་གསལ་བསྒྲགས་ཀྱི་དོན་ཚན་ནང་དོན་དེ་ཚོ་ཤུགས་ཆེན་པོ་གཅིག་ཆགས་འདུག་ཨང་བུ་ཆུང་ལགས་འདི་ག་རེ་དགོངས་གནང་གི་ན། ལགས་ད་ག་རང་རེད་ང་ཚོས་ད་ལྟ། ཕྱག་བྲིས་དེ་བྱས་ཁོང་རྣམ་ཚོ་གིས་དེ་འདྲ་གནང་གི་ཡོད་པ་དང་དེ་འདྲ་མཉམ་དུ་དོ་སྣང་འབྲེལ་བ་བྱུང་པའི་སྐབས་ལ་ང་ཚོས་ཕྱག་བྲིས་དེ་གནད་འགག་གལ་ཆེན་ཡིན་སྐོར་ད་ལྟའི་ཆ་ལ་ད་ལྟ་གོང་དུ་བཀའ་མོལ་ཞུས་པ་ནང་བཞིན་རྒྱ་ནག་གཞུང་ངོས་ཕྱོགས་ནས་ཅིག་བོད་པའི་ཆོས་ལུགས་གནད་དོན་ཐོག་ལ་ཅིག་ཐེ་བྱུས་དེ་ཤུགས་ཆེན་པོ་ཞེ་པོ་བྱས་བྱས་ཁོང་རྣམ་ཚོ་བོད་བརྒྱུད་ནང་བསྟན་ཆོས་བརྒྱུད་ཀྱི་སྒྲོམ་གཞི་ཁོ་རང་ཅིག་རྒྱ་ནག་དམར་ཤོག་གི་སྒྲོམ་གཞིའི་འོག་ལ་བཙུགས་ཡག་ཐབས་ཤེས་བྱེད་ཀྱི་ཡོད་པ་གཅིག་དང་ཕྱོགས་གཞན་ཞིག་ནི་ཨ་མི་རི་ཀ་དང། རྒྱལ་སྤྱིའི་ནང་ལ་རང་དབང་ལྡན་པའི་དམངས་གཙོའི་གཞུང་ཁག་ནས་རྒྱལ་སྤྱིའི་འབྲེལ་བ་གི་གནད་དོན་ཐོག་ལ་ཆོས་དད་རང་མོས་དང་ལྷག་པར་དུ་བོད་མི་ཚོའི་ཆོས་དད་ཀྱི་གནད་དོན་ཐོག་ལ་དོ་སྣང་དེ་གནད་འགག་ཆེན་པོ་དགོས་ཀྱི་ཡོད་པ་འདི་ཚོ་ཅིག་ཡིན་དུས་ད་རིང་ཕྱག་བྲིས་འདིས་ཅིག་འབོད་སྐུལ་ཞུ་སྟངས་དེ་དང་ཕྱག་བྲིས་དེ་ནང་དོན་དང་ཕྱག་བྲིས་དེ་ནང་མཚན་རྟགས་བཀོད་མཁན་ཁོང་རྣམ་ཚོ་ཚང་མའི

དགོངས་པ་མཐུན་པ་དེ་འདྲ་ཡོང་གི་ཡོད་མ་རེད་དེ་ལས་ད་ད་རིང་ཕྱག་བྲིས་དེ་ལྟ་བུ་དང་སྤྱིར་བཏང་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་བྱེད་ཡག་གི་གནད་དོན་ཐོག་ལ་ཡང་ཆབ་སྲིད་ཚོགས་པ་གཉིས་ཐུགས་མཐུན་པ་ཅིག་ཡོང་པའི་གནས་ཚུལ་ཡང་མང་པོ་ཅིག་ཡོང་བསྡད་ཀྱི་འདུག་ཨ་བུ་ཆུང་ལགས་ངོས་ནས་ག་རེ་ཟེར་གྱི་ཡོད་ན་དེ། དེ་ང་ཚོ་ད
དབུ་ཡག་རྒྱ་བོར་མ་བྱེད་ནས་ཆད་ང་ཚོའི་བོད་མི་ཚོ་ངོ་ཆོ་ན་ག་དུས་ཡིན་ནའི་ཅིག་ཞུ་དེ་ཨ་མི་རི་ཀའི་མང་ཚོགས་ཀྱིས་བོད་པའི་གནད་དོན་ཐོག་ལ་རྒྱབ་སྐྱོར་ཡོད་པ་དེ་དང་མང་ཚོགས་ཀྱི་རྒྱབ་སྐྱོར་དེ་གྲོས་ཚོགས་ཀྱི་ཚུར་འགུལ་ཡོད་པ་དེ་དང་གྲོས་ཚོགས་ནང་ལ་ཅིག་གྲོས་ཚོགས་འཐུས་མི་གསར་རྙིང་སུ་ཕེབས་པ་ཡིན་ནའི་ཅིག་ཤུགས་མ་བཙུགས་ཀི་ད་ང་ཚོ་འབྲེལ་ཡོད་མང་པོ་ཅིག་གི་འདི་ན་ནུས་པ་བཏོན་གནང་བྱས་ཁོང་རྣམ་ཚོ་གི་བོད་དོན་ཐོག་དོ་སྣང་ཡོང་གི་ཡོང་ཡག་གི་ཅིག་ཐབས་ཤེས་བྱས་པ་འདིས་གི་ད་རྒྱུ་རྐྱེན་ལྟ་བུ་བྱས་བྱས་ད་འདི་འདི་སོར་བཞེངས་པའི་ནས་ཨ་རིས་བོད་ཀྱི་གནད་དོན་ཐོག་ལ་ད་གྲོས་ཚོགས་གོང་འོག་གཉིས་ཀྱི་ནང་ལོགས་ཡིན་ནའི་རེད་ཚོགས་པ་གཉིས་ཀྱི་ནང་ལོགས་ཡིན་ནའི་གང་ད།

ཨོ་ཅིག་ཨོ་ཆབ་སྲིད་ཚོགས་པ་གཉིས་ཐོག་ནས་བོད་དོན་ཐོག་ལ་དོ་སྣང་དང་གཅིག་ནུས་པ་དེ་སྟོན་ཐུབ་ཡག་གི་ཡོད་པ་དེ་དེ་ནས་གསལ་པོ་མཚོན་པ་རེད། ལགས་སོ་བུ་ཆུང་ལགས་ཐུགས་རྗེ་གནང་ང་ཚོས་གོང་དུ་བཅར་འདྲི་ཞུ་ས་དེ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་གཞོན་པ་བུ་ཆུང་ཚེ་རིང་ལགས་རེད་ཐུགས་རྗེ་གནང་བུ་ཆུང་ལགས། གོ་སྐབས་གནང་བ་ཐུགས་རྗེ་གནང། ཐུགས་རྗེ་ཆེ།